ཨ་རི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་ལས་རིམ་ཐོག་ནས་ངེད་ཅག Belgium གྱི་གྲོང་ཁྱེར Brussels ནང་ལ་ཡ་ཚོགས་གྲུབ་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་དང་འབྲེལ་ནས། སྤྱི་ཡོངས་དང་ལྷག་པར་དུ་ད་བོད་དོན་འཐབ་རྩོད་ཀྱི་གནས་སྟངས་འདིའི་ཐོག་ལ་ཡང་རྒྱལ་སྤྱིའི་རྒྱབ་སྐྱོར་དེ་གལ་ཆེན་པོ་ག་ཚད་ཆགས་ཀྱི་ཡོད་མེད་དང། དེ་བཞིན་གྱི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་དག་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ནང་ལ་ཡང་གསར་འཛུགས་གནང་བ་ཅིག་ཆགས་ཀྱི་འདུག་སྤྱི་ཡོངས་སྒང་ལ་ཡང་གླེང་མོལ་ཞུ་གི་ཡིན་ང་ཚོས་ལས་རིམ་འདིའི་ཆེད་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་དམིགས་བསལ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་གདན་འདྲེན་ཞུས་ཡོད། སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ཡིན་པ་ནི་ད་རྩ་བའི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ངོ་སྤྲོད་མི་དགོས་པ་འདྲ་བོ་ཅིག་རེད་ཡིན་པ་ཡིན་ནའང་ད་སྐུ་ངོ་དེ་སྔ་རྒྱུན་རིང་པོ་ཅིག་གི་སྐུ་ཚབ་དོན་གཅོད་གནང་ཡོད་རེད། དེ་ནས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་བོད་རྒྱ་ཞི་མོལ་བོད་རྒྱ་འབྲེལ་མོལ་དང་འབྲེལ་ནས། བཀའ་ཟུར་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་དང་ལྷན་དུ་དམིགས་བསལ་སྐུ་ཚབ་ཀྱི་ཐུགས་འགན་ཡང་བཞེས་ཡོད་རེད། ངས་ད་ལྟ་ངོ་སྤྲོད་ཞིབ་ཕྲ་མེད་པའི་ཐོག་ནས ྋསྐུ་ངོ་ཐོག་མར་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང་དང་ཐོག་དེ་ལ་ཡང ྋསྐུ་ངོ་ད་རྒྱལ་སྤྱིའི་རྒྱབ་སྐྱོར་འདི་ད་ཅིག་གི་བོད་དོན་འཐབ་རྩོད་ཐོག་ལ་ཡ་གལ་ཆེན་པོ་ཞེ་བོ་ཅིག་ཆགས་ཀྱི་ཡོད་རེད་ཨ་ནི། ད་ལྟ་གོང་དུ་ངོ་སྤྲོད་ནང་ཕྱིན་པ་ནང་བཞིན་ད་སྐུ་ངོ་ཡིན་པ་ཡིན་ན་ད་དེའི་བརྒྱུད་རིམ་དེ་གའི་ཆ་ཚང་ལོ། བོད་དོན་རྒྱབ་སྐྱོར་ཚོགས་པ་གལ་གནད་ག་འདྲས་ཡིན་མེད་ད་ཐོག་མར་བཙུགས་པའི་སྐབས་དང་དེའི་རྒྱལ་སྤྱིའི་རང་བཞིན་ཐོག་ནས་གལ་གནད་ག་འདྲས་ཆགས་ཀྱི་ཡོད་རེད་རྒྱ་ནག་གི་འགྱུར་བ་དང་འཕེལ་རིམ་རེད་ལྷག་པར་དུ་བོད་མིའི་འཐབ་རྩོད་ཀྱི་གནས་སྟངས་འདི་གས་ཚང་མ་ལ་ཡག་ད་སྐུ་ངོ། རྒྱུས་མངའ་མཁྱེན་རྟོགས་ཡག་པོ་ཞུ་ཅིག་ཡོད་པ་ཆགས་བསྡད་ཀྱི་ཡོད་རེད་ད་ང་ཚོས་ལས་རིམ་འདིའི་ཐོག་ནས་ཐོག་མར་སྐུ་ངོ་དུས་ཚོད་གནང་བ་ཐུགས་རྗེ་ཆེ་ཞུ་ཡས་དང་ད་ལྟ་ངེད་ཅག་སྦེལ་ཇེམ་ནང་ཚོགས་པའི་གི་ད་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་འདིའི་ཐོག་ལ་ཡ་སྤྱི་ཡོངས་སྐུ་ངོ་གཟིགས་ཚུལ་ག་འདྲ་བྱུང་ཡོད་ན། བསྟན་འཛིན་ནོར་བཟང་ལགས། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཨ་ནི། ད་ལྟ་ཅིག་གི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་འདུ་དེ་གཅིག་གི་ང་རང་སྒེར་གི་ཕྱོགས་ནས་བྱས་པ་ཡིན་ན་ཡང་ང་རང་འགྲོ་ཐུབ་པ་དེ་དགའ་བོ་བྱུང་གང་ཟེར་ན་གྲོགས་པོ་རྙིང་པ་དེ་འདྲ་ཡང་མང་པོ་ཐུག་སོང། ལྷག་དོན་དུ་ནི་ཡང་གཅིག་གི་གྲོགས་པོ་གསར་པ་ངོ་མ་ཤེས་པ་དེ་འདྲ་ཡང་མང་པོ་ཞེ་དྲག་འདུག་ཨ་ནེ་གཅིག་གིས་དམིགས་བསལ་གྱི་ང་དོ་སྣང་ཡོང་ཡ་གཅིག་དེ་ཨ་ནེ་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ་ཡང་ང་ཚོ་བོད་པ་ལོ་གཞོན་པ་ག་ལ་གང་འཚམས་ཅིག་ཕེབས་ཤག་དེ་ཚོ་ཡིན་ནི་ཡང་ཚོགས་འདུའི་ནང་ལ་ཆ་ཤས་བཞེས་ཡ་དེ་ཚོ་གཅིག་གི་དོ་སྣང་ཆེན་པོ་དང་ཨ་ནེ་གཅིག་གི་ཤེས་ཡོན་ལྡན་པ་གི་ཆ་ཤས་ཡག་པོ་ཞིག་ལེན་གི་འདུག་དེ་ཡིན་ཙང་དེ་རིང་ང་རང་སྒེར་གྱི་ཐོག་ནས་འགྲོ་ཐུབ་པ་དེ་དགའ་པོ་བྱུང་ངོ། ཨ་ནེ་གཅིག་གིས་ད་ཕ་གིར་ཕྱིན་ཏེ། ཨ་ནེ། ད་གཅིག་གི་མཇུག་སྡོམ་འདྲ་བྱེད་པ་ཡིན་ན། བོད་དོན་རྒྱབ་སྐྱོར་ཚོགས་པ་དེ་ད་ལྟ་ཡིན་ན་ཡང་ཨ་ནེ་གཅིག་གིས་སྲ་ཐང་ཐང་བཟོ་ཅིག་གནས་བཞག་ཟེར་དེ་འདྲའི་གི་མཐོང་ཚུལ་ཤུགས་ཆེན་པོ་ཞིག་བྱུང།
ལགས་ལགས་སོ། ཁོང་ད་ལྟ་གྲོགས་པོ་རྙིང་པ་དང་ཨ་ནེ་གཅིག་གསར་པ་མང་པོ་ཅིག་མཇལ་ཡ་བྱུང་སོང་གསུངས་པ་རེད་ངས་ད་ལྟ་དྲི་བ་རྗེས་མ་དེ་ད་ག་རང་ཆགས་བསྡད་ཀྱི་ཡོད་ད་སྐུ་ངོ་ཡིན་པ་ཡིན་ན་ད་ཅིག་རྒྱལ་སྤྱིའི་གི་ཐོག་ནས་ཨ་ནེ་ཅིག་ཚོགས་འདུ་དང་གནད་ཡོད་མི་སྣ་ད་ཤེས་ཡོན་མི་སྣ་དང་ཆབ་སྲིད་ཀྱི་ད་འགན་ཡོད་རྒྱུ་གནད་ཡོད་མི་སྣ་མང་པོ་ཅིག་རྒྱུས་མངའ་མཁྱེན་རྟོགས་ཡག་པོ་ཡོད་པ་ཆགས་བསྡད་ཀྱི་ཡོད་རེད། ད་ཅིག་གྲོགས་པོ་རྙིང་པ་ནང་བཞིན་ཅིག་སྐུ་ངོ་སྔོན་མ་ཚོགས་འདུ་སྔ་རྗེས་མང་པོ་ཅིག་ལ་ཕེབས་ཡོད་དུས་ག་ལ། དེ་སྔའི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ཡོད་པའི་གི་གྲོགས་པོ་རྙིང་པ་འདི་གའི་ནང་བཞིན་གི་ཡང་གྲོགས་པོ་གསར་པ་འདི་གའི་ནང་ལ་ཡང་གཟིགས་གནང་གི་འདུག་པས་ཁོང་ཚོས་གི་ད་ག་ལབ་དགོས་རེད་བོད་པ་ལ་བཅངས་པའི་གི་ག་ཞུ་གི་རེད་ད་ཅིག་གི་རྒྱབ་སྐྱོར་འདི་གའི་གི་ཨ་ནི་རྣམ་པ་ལ་ཡང་ཁྱད་པར་འདྲ་པོ་ཅིག་ག་འདྲ་ཅིག་ཁྱད་པར་གཙོ་བོ་འགྱུར་བ་འདྲ་པོ་ཅིག་ག་འདྲ་ཅིག་གཟིགས་ཡོད་ན། ད་འགྱུར་བ་གཅིག་གིས། ཆེན་པོ་སོགས་ནི་ད་ལྟ་ད་ལྟ་ཡིན་པ་ཡིན་ནི་ཡ། གཅིག་གིས་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལ། ཚོགས་མི་མང་པོ་དེ་ཁ་སང་ཕ་གི་བཅར་བཅར་མཁན་ནང་ནས་མང་པོ་དེ་ད་ལྟ་ཡིན་ནི་ཡ། ཏོག་ཅིག་གིས། དགུང་ལོ་མཐོ་བ་དེ་ཚོ་རེད་ཤག། དགུང་ལོ་གཞོན་གཞོན་དེ་འདྲ་ཡང་འདུག་ས་ཡིན་ནི་ཡ། མང་པོ་དེ། དགུང་ལོ་ཆེ་བ་དེ་འདྲ་བྱས་ཨེ་ནི་ད་གང་ལྟར་ཅིག་གི། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱ་བརྒྱད་གྱ་དགུ་བོད་ནང་ལ་ཨེ་ནི་གཅིག་གི། བོད་ནང་ལ་ཡོད་པའི་བོད་མི་ཚོས་ཀྱི་ཨེ་ནི་རྒྱ་ནག་གི་སྲིད་གཞུང་གི་སྲིད་ཇུས་དེ་ལ་ངོ་རྒོལ་བྱེད་པའི་སྐབས་དེ་ཕ་གི་བོད་ལ་ཡོད་པ་དང་བོད་ལ་ཡོད་པ་དང། ཨ་ནི་དེ་ནས་ཡང་ཅིག་བོད་དོན་ཐོག་ལ་ཅིག། དོ་སྣང་ཆེན་པོ་ཅིག་སླེབས་པ་དང། དེ་ནས་ནི་ཅིག་ད་ཅིག་གི་རྒྱལ་བ་རིན་པོ་ཆེ་ཨ་ནི་ཅིག་གི་འདས་པའི་ལོ་བཅུ་ཕྲག་མང་པོ་ནང་ལ་ཡོ་རོབ་དང་བྱས་འཛམ་བུ་གླིང་ག་ས་ག་མེད་ལ་ཆིབས་བསྒྱུར་མང་པོ་ཞེ་པོ་ཅིག་གནང་བ་རེད། དེ་འདྲའི་རྐྱེན་གྱིས་ནི་རྒྱལ་བ་རིན་པོ་ཆེ་མཇལ་བྱུང་ནི་རྒྱལ་བ་རིན་པོ་ཆེ་གི་གསུང་བཤད་གསུང་བཤད་དང་གསུང་ཆོས་དེ་འདྲ་ལོ་བཅར་མྱོང་མཁན་ནི་རྒྱལ་བ་རིན་པོ་ཆེ་གི་ཕྱག་རྫས་དེ་འདྲ་ཡང་མང་པོ་མཐོང། དེ་ནི་བོད་དོན་ལོ་ནི་གཅིག་གི་སེམས་ཐག་ཉེ་པོ་དང་རྒྱབ་སྐྱོར་སླད་བཤད་པ་དེ་འདྲ་མང་པོ་རེད་ཤག། དེ་ཚོ་དགུང་ལོ་བགྲེས་པ་དེ་ཚོར་ད་ལོ་གཞོན་པ་ནང་ལོ་ད་ལྟ་གཅིག་གི་ད་ལྟ་ཡིན་པ་ཡིན་ན་ཡང་གྲངས་ཀ་དེ་ང་རང་ཚོ་གི་ཅིག་གི་རེ་བ་སྐྱེ་བ་དང་འདོད་པ་ཁེངས་པ་ཅིག་ད་ལྟ་ཡ་ཕྱི་རྗེས་མེད་ནས་ལོ་གཞོན་པ་སླེབས་ཡག་དེ་ད་ལྟ་ཡ་མུ་མཐུད་དུ་འབད་བརྩོན་བྱེད་དགོས་པ་དང་གྲངས་ཀ་དེ་ནི་ཡར་ཡར་འཕར་ཐུབ་ཡ་གི་ཅིག་གི་དམིགས་ཡུལ་གཙོ་བོ་དེ་ཚོ་གནད་འགག་ཆེན་པོ་ཞེ་དྲག་ཆགས་ཤག་ཅིག་གིས་ལོ་གཞོན་པ་དེ་ཚོ་ད་ལྟ་གྲངས་ཀ་གྲངས་ཀའི་ཐོག་ནས་འབྱེད་པ་ཡིན་ན་ཏོག་ཙེ་ཉུང་བ་ཆགས་ཏེ་བཞག་ད་དམིགས་བསལ་ད་ཅི་ངས་ཞུ་བ་ནང་བཞིན་ཞུ་བ་ཅིག་ད་ཅིག་གིས་ནུབ་ཕྱོགས་རྒྱལ་ཁབ་མང་པོ་ནང་ལོ་བོད་མི་མང་རུ་ཕྱིན་ཨ་ནི་དེ་འདྲ་ཡིན་ཙང་ཨ་ནི་ཅིག་གིས་ཨ་མི་རི་ཀ་དང་ཡུ་རོབ་དང་ཨོ་སི་ཀྲེ་ལི་ཡ་དང་དེ་འདྲའི་ནང་ལོ།

ཚོགས་པ་ཁོ་རང་གི་ནི་ལོ་རྒྱུས་དང་ཚོགས་པ་ནང་ལ་ཞུགས་ཏེ་ཡུན་རིང་ཙམ་ཕྱིན་མི་རྒྱུས་ཡོད་པ་དེ་ཚོ་བཏང་གི་རེད་བ། དེ་འདྲ་ཡིན་ཙང་དེ་འདྲའི་ཐོག་ནས་ཡང་ཕྱི་རྒྱལ་གྱི་ཚོགས་མི་ནང་ནས་ནི་ལོ་གཞོན་པ་དེ་ཚོ་ཉུང་རུ་ཆགས་ཡ་ཚོ་དེ་འདྲའི་འགལ་རྐྱེན་མེད་ན་བསམ་གྱི་འདུག། ལགས་ལགས་སོ་སྐུ་ངོ་ད་ལྟ་གོང་དུ་བཀའ་མོལ་གནད་འགག་ཅིག་གསུངས་གནང་བ་རེད་ད་ལྟ་ལོ་གཞོན་པ། ཞེ་དྲགས་མེད་པ་དང་ཨ་ནི་གཅིག་གིས་ད་སྐུ་ངོ་གྲོགས་པོ་རྙིང་པ་འདི་གའི་མང་ཆེ་བ་འདི་གས་དེ་ད་ཅིག་ང་ཚོ་སེམས་འཚབ་བྱེད་ས་གི་གནད་དོན་གཙོ་བོ་གཅིག་དེ་རེད་ཤག་ད་བོད་མིའི་སྤྱི་ཚོགས་ནང་ལ་ཡ་ད་ཅིག་དབུ་ལ་བཞུགས་མཁན་ཡིན་པ་ཡིན་ན་རེད་བོད་མི་མང་མི་མང་སྤྱི་བྱིངས་ཡིན་པ་ཡིན་ན་རེད་ད་ང་ཚོ་ལ་ད་ད་བར་དུ་ལ། དེ་སྔ་རྒྱབ་སྐྱོར་གནང་མཁན་དགུང་ལོ་བགྲེས་པ་དེ་གས་འདི་ད་རྔམ་བྱེད་མ་གཏོགས་ད་ཉུང་རུ་ཉུང་རུ་ད་ཨ་ནི་ཅིག་གི་མེད་པ་ཆགས་འགྲོ་གི་རེད་ད་འདི་བར་དུ་འདི་ལ་ད་ང་ཚོའི་ཁ་གསབ་ད་མ་སོང་ན་ད་འདི་ག་འདྲས་འདྲ་ཅིག་བྱེད་ཐུབ་གི་རེད་ག་འདྲས་འདྲ་ཅིག་གནས་སྟངས་ཆགས་གི་རེད་བསམ་པའི་འདི་ད་འདི་ང་ཚོ་སེམས་འཚབ་ཆེན་པོ་ཞེ་པོ་ཅིག་ལ་ཡ་ཆགས་བསྡད་ཡོད་རེད་ཨ་ནི་ད་ད་སྐུ་ངོ་གི་གོང་ལ་ཡ་བཀའ་གནང་སོང་ང་ཚོ་ད་ཏིས་ལས་འགུལ་སྤེལ་དགོས་ཀྱི་འདུག་ལོ་གཞོན་པ་མང་པོ་ཅིག་ལ་ཡ་འདི་འདྲས་ཅིག་ཕེབས་ཐུབ་ཡ་ང་ཚོ་འབད་བརྩོན་གནང་དགོས་གསུངས་པ་རེད་སྐུ་ངོ་རྣམ་པ་ཚོ་ད་དཔེར་ན་དེ་སྔ་བརྒྱད་ཅུ་གྱ་གྲངས་དགུ་བཅུ་གོ་གྲངས་དེ་གའི་ནང་ལ་ཡ་ད་སྐུ་ངོ་སྔོན་མ་སྒྲིག་འཛུགས་ནང་ཕྱག་ལས་གནང་བའི་སྐབས་ལ་ཡིན་ན་རེད་དེ་ནི་དགའ་ལྡན་ཕོ་བྲང་ཕྱག་ལས་གནང་བའི་སྐབས་ལ་རེད་ཡང་གཅིག་གི་ཕྱི་རྒྱལ་དོན་གཅོད་ལ་ཡ་ཕྱག་ལས་གནང་བའི་སྐབས་ལ་རྣམ་པ་ཚོ་ད་མཁྱེན་པའི་བདག་པོ་ཉམས་མྱོང་ད་སྐུ་ངོ་རྣམ་པ་ཚོ་ལས་ཡག་ག་ད་སུ་གཅིག་ལ་ཡོད་མ་རེད་ད་རིང་ང་ཚོ་ལས་རིམ་གསན་མཁན་ནང་ལ་ཡ་མང་པོ་གཅིག་གིས་ད་འདི་ཁོ་རང་ཚོ། བསམ་བློ་ཡོད་རེད་དེ་ཡིན་ནའི་བྱེད་སྟངས་དང་ཐབས་ཇུས་དེ་ང་ཚོ་ཏན་ཏན་ཁོང་རྣམ་པ་ཚོ་རྩ་ནས་ཅིག་བཀའ་སློབ་ཞུ་ཡས་ཡོད་གི་རེད་དྲན་གི་འདུག་ད་ང་ཚོ་ལོ་གཞོན་པ་མང་པོ་ཅིག་དེང་སང་ཕྱི་རྒྱལ་ལ་ཁ་འཐོར་དེ་ཡོད་རེད་བོད་པ་ལྔ་བཅུ་ལྔ་བཅུ་གསུང་སྲོལ་ཡོད་རེད་ད་ཕྱི་རྒྱལ་ལ་ཡོད་པ་ཚང་མས་གི་ཁ་ཕྱོགས་དང་མ་བཟུང་ནས་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལ་ཡ་གྲོས་ཚོགས་འཐུས་མི་དང་ཆབ་སྲིད་ཀྱི་མི་སྣ་གནད་ཡོད་མི་སྣ་དེ་གས་དེ་ནང་ལོགས་ལ་ཡར་ཡོང་ཐུབ་ཡག་གི་སྒོ་དང་མ་བཟུང་ནས་ཕྱེ་ཡག་གི་ལྡེ་མིག་འདི་གཙོ་བོ་འདི་སྐུ་ངོ་ག་འདྲས་ཤིག་གི་བྱེད་དགོས་ཀྱི་ཡོད་རེད་ལ།
རེད་ད་དེ་ཚོ་ང་རང་ཚོ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་འདུག་བ། ཡིན་ན་ཡང

ཆབ་སྲིད་ཀྱི་ཆབ་སྲིད་ལོ། འཛམ་བུ་གླིང་གི་གཅིག་གི་ཆབ་སྲིད་ཀྱི་གནས་སྟངས་ཐོག་ལ་དོ་སྣང་བྱེད་ཡ་ཆ་ཤུགས་ཆེན་པོ་ཞེ་པོ་བྱུང་བ་རེད་གང་ཡིན་ཟེར་ན། ད་ཅིག་གི། དམར་པོའི་གི་རྒྱལ་ཁབ་མང་པོ་ཅིག་ནང་ལོ། ཨ་ནི་ཅིག་གི། ངོ་རྒོལ་གི་ལས་འགུལ་འདྲ་མི་འདྲ་མང་པོ་ཞེ་པོ་བྱུང། ཨ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ཡིན་ན། ཨུ་རུ་སུ་དམར་པོ་དེ་འབུ་ལུག་བར་བ་དེའི་དངོས་དོད་པ་ནི་ད་གང་ལྟར་གཅིག་གི་ཡོ་རོབ་ཙམ་ལ་ཆ་བཞག་ན་ཡོ་རོབ་དམར་པོའི་གི་སྲིད་གཞུང་མང་པོ་ནང་ལོ་ཨ་ནི་གཅིག་གི་གཅིག་གི་དམངས་གཙོའི་གི་ལས་འགུལ་རྩོམ་མཁན་དང་རང་དབང་མང་བ་དགོས་དགོས་འདུག་ལས་འགུལ་རྩོམ་མཁན་མང་པོ་བྱུང་བ་རེད་དེ་འདྲ་ཡིན་དུས་ཁོ་ལ།

ཨ་ནེ་གཅིག་གིས་ཆབ་སྲིད་ཀྱི་ལས་འགུལ་འདྲ་མི་འདྲ་མང་པོ་རྩོམ་མཁན་གྱི་ཚོགས་པ་ནང་ལ་ཡང་འཛུལ། ཨ་ནེ་གཅིག་གིས་ཚོགས་པ་གསར་པ་དེ་འདྲ་ཡང་བཙུགས། ཨ་ནེ་གཅིག་གིས་དེ་འདྲ་བྱས་ཏེ་ལས་འགུལ་རྩོམ་ཡ་ལོ་ཨ་ནེ་གཅིག་དོ་སྣང་དང་ཤུགས་ཆེན་པོ་ཞེ་པོ་བྱུང་བ་རེད། ད་ཡིན་ནའང་དེང་སང་དུས་ཚོད་ལོ། ཆབ། ནུབ་ཕྱོགས་རྒྱལ་ཁབ་ནང་ལ་བྱས་པ་ཡིན་ན་ཡང།

ཁོར་ཡུག་ཨ་ནེ་གཅིག་གིས་ད་ལྟ་གཅིག་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་ལ་སྲུང་སྐྱོབ་བྱེད་ཡ་དེ་འདྲའི་སྐོར་ལ་ལས་འགུལ་རྩོམ་དགོས་འདུག་ཟེར་ཏེ་ཤུགས་རྒྱག་མཁན་ཞེ་པོ་ཤུགས་ཆེན་པོ་ཆགས་བསྡད་ཡོད་རེད། དེང་སང་ནུབ་ཕྱོགས་རྒྱལ་ཁབ་ཡིན་ན་ག་ས་ག་ལ་འཛམ་བུ་གླིང་གི་ཨ་ནེ་གཅིག་གི་ཚོགས་པ་དེ་འདྲ་འདུག་བ་ཁོར་ཡུག་སྲུང་སྐྱོབ་བྱེད་ཡ་ཆེད་དུ་དེ་འདྲ་ཡིན་ཙང་དེང་སང་ངས་བོད་ཀྱི་གནས་སྟངས་ཐོག་ལ་བྱས་པ་ཡིན་ན་ཡང། བོད་ཀྱི་ཁོར་ཡུག་དེ་འཛམ་བུ་གླིང་གི་ཁོར་ཡུག་གནས་སྟངས་ཐོག་ལ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད། དེ་འདྲ་ཡིན་ཙང་བོད་པའི་གི་གནད་དོན་དེ་གཅིག་གི་ཆོས་དང་རིག་གཞུང་གཅིག་པོ་མ་ཡིན་པ། ཁོར་ཡུག་གི་གནས་སྟངས་ཐོག་ལ་ཡིན་ནའི་བོད་ཀྱི་གནད་དོན་དེ་གནད་འགག་ཆགས་ཀྱི་ཡོད་པ། བོད་ཀྱི་ཁོར་ཡུག་དེ་སྲུང་སྐྱོབ་བྱེད་ཡ་དེ་འཛམ་བུ་གླིང་གི་གཅིག་གི་ཁེ་ཕན་ཞེ་པོ་ཅིག་ཡིན་པ། དེ་གི་ཁྱབ་བསྒྲགས་དང་ཨ་ནེ་གཅིག་གི་དེ་གི་གོ་རྟོགས་ཤུགས་ཆེ་རུ་བཏང་ཡ་ཐོག་ལ་ང་ཚོ་ལས་འགུལ་རྩོམ་ཐུབ་པ་ཡིན་ན། ཨ་ནེ་ནུབ་ཕྱོགས་རྒྱལ་ཁབ་དུམ་རེ་ཡིན་ན་ཡང་ནུབ་ཕྱོགས་རྒྱལ་ཁབ་ནང་ནས་ནུབ་ཕྱོགས་ཀྱི་གཞོན་ནུ་མང་པོ་ཅིག་བོད་དོན་གྱི་གནད་དོན་ཐོག་ལ

ཡོ་རོབ་ཀྱི་གླིང་ཕྲན་ནང་ལོ་དམག་ཆེན་པོ་དེ་འདྲ་ཞིག་གིས་བརྒྱབ་པ་དེ་ད་ཐེངས་དང་པོ་ཆགས་ཀྱི་ཡོད་རེད་ཨུ་རུ་སུ་གིས་ཡུ་ཀེ་རེན་ལ་དམག་བརྒྱབ་སྟེ། དེ་འདྲ་ཡིན་ཙང་དེང་སང་ཡོ་རོབ་ནང་ལོ་ཆབ་སྲིད་ཐོག་ལོ་འགན་འཁྱེར་མི་དང། ཨ་ནི་དོ་སྣང་བྱེད་མཁན་དང་ཨ་ནི་གསར་འགོད་ཡིན་ན་རེད་མེ་དི་ཡཱ་གསར་འགྱུར་བརྒྱུད་ལམ་ཁག་ལ་ཡིན་ན་རེད་ཚང་མས་ཀྱིས་དོ་སྣང་བྱེད་ཡ་དེ་གཅིག་གིས་ཡུ་ཀེ་རེན་གྱི་དམག་དང་ཨ་ནེ་གཅིག་གིས་ཡོ་རོབ་ཀྱི་ས་ཁུལ་ནང་ལོ་དམག་ཆེན་གཉིས་པའི་རྗེས་ལོ་བྱུང་མ་མྱོང་བའི་གི་ཛ་དྲག་གི་གནས་ཚུལ་དམག་གི་གནས་ཚུལ་ཞིབ་ཆ་ཆགས་ཀྱི་ཡོད་ཙང་དེའི་ཐོག་ལོ་ད་དོ་སྣང་ཤུགས་ཆེན་པོ་གཅིག་ཆགས་ཡོང་གི་འདུག་དེ་འདྲ་ཡིན་དུས་ཁོང་གཞུང་ཡིན་པ་ཡིན་ན་རེད་སྤྱི་ཚོགས་ནང་ལོ་ད་ཅིག་གི་འཛམ་བུ་གླིང་གཞན་དག་གི་ཨ་ནི་ཅིག་གི་འགྲོ་བ་མིའི་གི་གནས་སྟངས་དང། ཅིག་གི་བཙན་དབང་འོག་ལ་གནས་བཞག་པ་བོད་མི་ནང་བཞིན་གྱི་མི་རིགས་དེ་ཚོའི་ཐོག་ལོ་འཁུར་བླངས་ཏེ་ལས་ཀ་ཤུགས་ཆེན་པོ་ཅིག་གི་བྱེད་ཡ་ཅིག་གི་དེ་ཙམ་གྱིས་གཅིག་གི་སེམས་ཤུགས་དང་ནུས་པ་མེད་པར་བཟོ་བའི་གཅིག་གི་གནས་སྟངས་ཆགས་བཞག་བསམ་གྱི་འདུག། ལགས་ལགས་སོ། སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ད་ངས་ད་ལྟ་གཅིག་དེ་གཅིག་བཀའ་འདྲི་ཞུ་ན་དྲན་སོང་ད། དཔེར་ན་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཨ་ནི་གཅིག་ཚོགས་འདུ་དང་དེ་གའི་དེ་སྔོན་མ། དགུ་བཅུ་གོ་དགུ་བཅུ་ཐམ་པའི་ལོ་ལ་ཡ་ཐོག་མ་གསར་འཛུགས་གནང་བ་ཅིག་ཆགས་བསྡད་ཀྱི་འདུག་ད་སྐུ་ངོ། དེ་སྔ་ད་ད་རེས་ཐེངས་ཚོགས་ཆེན་ཐེངས་དགུ་པ་ཆགས་བསྡད་ཀྱི་ཡོད་རེད་དེ་སྔའི་ཨ་ནི་ཚོགས་ཆེན། སྔ་རྗེས་ནང་ལས་ཏན་ཏན་སྐུ་ངོ། ཆིབས་བསྒྱུར་གནང་ཡོད་ཀྱི་རེད་དྲན་གྱི་འདུག་ཨ་ནི་ཅིག་སྐུ་ངོ་དེ་སྔ་སྐུ་ངོ་རྣམ་པ་ཚོ་ཅིག་བཞུགས་པའི་སྐབས་དང་ཨ་ནི་ད་རིང་ད་ཅིག་ག་རེ་ཞུ་དགོས་རེད་ཚོགས་ཆེན་ཐེངས་དགུ་པའི་སྐབས་ལ་ཡ་ཅིག་ག་རེ་ཞུ་དགོས་རེད་ཁྱད་པར་དང་འགྱུར་བ་གཙོ་བོ་གྲས་ཅིག་ག་འདྲ་ཅིག་གཟིགས་གནང་ཡོད་ན། ད་དུ་དེ་མེད་ན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དང་པོ་དེ་བར་ལ་ཚོགས་པ་དང་གཅིག་སྟོང་དགུ་བརྒྱ་དགུ་བཅུ་ཡིན་ན་དགུ་བཅུ་གོ་བཞི་ཡིན་ན་ཐེངས་དང་པོ་དེ་རེད་རྡ་རམ་ས་ལ་ཚོགས་པ་དེ་དེའི་རྗེས་ལ་ཚོགས་པ་དང་ད་ལྟའི་གནས་སྟངས་དེའི་བར་ན་ཁྱད་པར་ཆེ་ཤོས་གཅིག་ནི་འདི་ཡིན་གྱི་རེད། དེང་སང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་འདུ་དེ་ཚོའི་ནང་ལོ་གཅིག་གི་ཚོགས་འདུ་ཚོགས་པའི་སྐབས་ལོ་གཅིག་གི་བགྲོ་གླེང་བྱེད་སྟངས་དང། བགྲོ་གླེང་བྱེད་པའི་རིགས་སྐབས་ལོ་ཨ་ནེ་གཅིག་གི་ཚོགས་མི་རྣམས་ཀྱི་ཆ་ཤས་ལེན་སྟངས་དང། དེ་ཚོ་ཚང་མ་ཨ་ནེ་གཅིག་གི་འདི་གཅིག་གི་ད་ག་འདྲ་གཅིག་གི་ཚད་དང་ལྡན་པ་དང

ཚོགས་འདུའི་ནང་ལོ་ཚོགས་མི་ནང་ལོ་ཨེ་ནི་ཅི་ཀི་བོད་པ་གི་གནད་དོན་དེ་ཨེ་ནི་ཅི་ཀི་ཛ་དྲག་པོ་གི་གནས་སྟངས་ཅིག་ག་ལ་སླེབས་ཡོད་པ་གཅིག་ངོས་འཛིན་དེ་ཡང་ཅིག་ཀི་སྔོན་མ་དང་མ་འདྲ་བ་གི་དེང་སང་ཤུགས་ཆེ་བ་ཡོད་ཚུལ་ཅིག་ངས་མཐོང་སོང།

ཞུགས་ཀྱི་འགྲོ་གི་ཡོད་པ་གི་དེ་ངོས་འཛིན་དེ་ཤ་ཤུགས་ཆེན་པོ་འདུག་རྒྱལ་སྤྱི་གི་ཆབ་སྲིད་འཕོ་འགྱུར་ཕྱིན་པ་ནང་དུ་ལྷག་དོན་དུ་ཨ་ནི་གཅིག་གི་རྒྱལ་ཁབ་མང་པོ་གཅིག་དང་དམིགས་བསལ་གྱིས་ནུབ་ཕྱོགས་རྒྱལ་ཁབ་རྣམས་ལ་ད་རྒྱ་ནག་དེ་ཨ་ནི་གཅིག་ཉེན་ཁ་ཆེན་པོ་གཅིག་དང་ཨ་ནི་གཅིག་གི་དཀའ་ངལ་ཆེན་པོ་གཅིག་ཡིན་པ་ཞིག་ངོས་འཛིན་དེ་གསལ་རུ་གསལ་རུ་འགྲོ་གི་འདུག་ཟེར་ད་དེ་ཕལ་ཆེར་ཚོགས་མི་མང་ཆེ་བ་འདི་ངོས་འཛིན་བྱེད་ཀྱི་འདུག་དེ་གི་རྐྱེན་གྱིས་རྒྱལ་སྤྱིའི་ནང་ལོ་རྒྱ་ནག་གི་གནས་སྟངས་ཐོག་ལོ་སེམས་འཚབ་བྱེད་ཡ་དང་དེ་ཤུགས་ཆེ་རུ་ཕྱིན་པའི་རྐྱེན་གྱིས་ཨ་ནི་ཡང་བོད་དོན་ཐོག་ལ་ཡིན་ན་ཡང་ལས་འགུལ་སྤེལ་ཡ་དང་གོ་སྐབས་གསར་པ་མང་རུ་ཅིག་སྒོ་སུ་རེ་ཅིག་ཆ་བཞག་ན་སྒོ་མང་རུ་ཕྱེ་ཡོང་གི་འདུག་ཟེར། དེ། གཅིག་གིས། ཚོགས་འདུའི་ནང་ལ། ཕེབས་མཁན་གྱི་ཚོགས་མི་མང་པོ་ཅིག་གིས་དེ། གསལ་པོ་རྟོགས་ཏེ། ཨ་ནི། དེ་ནས་ནི་གཅིག་གིས་ཚོགས་མི་མང་པོ་ཅིག་གིས། ད། ད་ལྟའི་དུས་ཚོད་ལ་ང་ཚོ་ཤུགས་རྒྱག་ཡ་གི། དུས་ཚོད་བཟང་ཤོས་ཤིག་རེད་བཞག་ད་དེང་སང་ནི་ཅིག་གི་གཞུང་དང་གྲོས་ཚོགས་མི་དང་ད་ག་བ་ཡིན་པ་ཡིན་ན་ཡང་བོད་དོན་གནད་དོན་ཐོག་ལ་ཅིག་གི་བཤད་ཐུབ་པ་ཡིན་ན་ཉན་མཁན་འདུག་དོ་སྣང་བྱེད་མཁན་འདུག་ད་ང་ཚོ་ཅིག་གི་ཤུགས་ཅིག་རྒྱབ་པ་ཡིན་ན་ཤུགས་རྒྱབ་ས་ཀྱི་ཁོར་ཡུག་བཟང་པོ་ཅིག་ཆགས་བཞག་དེ་ངོས་འཛིན་དེ་ཤུགས་ཆེན་པོ་ཞིག་ཡོད་ཚུལ་ཞིག་ངས་མཐོང།
ལགས་ལགས་སོ། སྐུ་ངོ་ད་དེ་རྒྱ་ནག་ལ་ཡ་དེ་འདྲས་ང་ཚོས་ཀྱི། རེ་བ་འདྲ་བོ་ཅིག་གི་ང་ཚོས་དེ་འདྲས་ཅིག་སྒོ་རྒྱག་བཏང་ཐུབ་ཡས་ཀྱི། རེ་བ་འདྲ་བོ་ཅིག་གཟིགས་སྟངས་སྐུ་ངོ་སྐུ་སྒེར་ངོས་ནས་དེ་འདྲས་རེ་བ་འདྲ་བོ་ཅིག་གཟིགས་ཀྱི་ཡོད་ན་གང་བྱས་ནས་ཞུས་པ་ཡིན་ན་ཕྱོགས་གཞན་པ་ཅིག་ནས་བསམ་བློ་བཏང་པ་ཡིན་ན་ད་རྒྱ་ནག་འདི་ད་རིང་སང་ཉིན། མངོན་གསལ་དང་མངོན་གསལ་མ་ཡིན་པའི་ཐོག་ནས་ཨ་ནི། ལུང་པ་མང་པོ་ཅིག་ལ་ཡང་གནོན་ཤུགས་སྤྲད་ཐུབ་ཀྱི་ཡོད་རེད་སྟོབས་ཤུགས་ངོམ་ཐུབ་ཀྱི་ཡོད་རེད། ད་ཨ་རི་ལྟ་བུ་ལ་ད་ཁ་གཏད་གཅོག་མཁན་ཡོད་ན་མེད་ན་དེ་རྒྱ་ནག་ཆགས་བསྡད་ཀྱི་ཡོད་རེད། ད་ཁོང་ཚོའི་ལག་པ་དེ་ངོ་མ་ཞུས་ན་འཛམ་གླིང་ས་ཆ་གང་ས་ལ་ཡང་བརྐྱངས་ཚར་བ་དེ་ཆགས་བསྡད་ཀྱི་རེད། ཁོར་ཡུག་དེ་འདྲའི་ཅིག་གི་ཁྲོད་ལ་ཡང་ཨ་ནི་སྐུ་ངོ་སྐུ་སྒེར་གྱི་གཟིགས་ཚུལ་དེ་ཨ་ནི་རྒྱ་ནག་ལ་ད་ང་ཚོས་ཅིག་གི་སྒོ་རྒྱག་འདྲ་ཅིག་བཏང་ཐུབ་ཀྱི་རེད་སྐུ་ངོ་གཟིགས་ཀྱི་ཡོད་ན་སྐུ་ངོ། ད་ལྟ་ངས
ཀྱི་གོ་སྐབས་ཆེན་པོ་མཐོང་གི་འདུག་ལོ་ལོ་སོ། གོ་སྐབས་ཆེན་པོ་མཐོང་གི་འདུག་དཔེར་ན་ཆ་བཞག་པེན་དྲ་ཅན་ངས་གོང་དུ་ཞུས་པ་ནང་བཞིན་རེད། ད། རྒྱལ་སྤྱིའི་ནང་ལོ། ཨ་ནི་ལྷག་དོན་དུ་གཅིག་དམངས་གཙོའི་གཞུང་དང་ནུབ་ཕྱོགས་རྒྱལ་ཁབ་དེ་ཚོས་ཀྱི། རྒྱ་ནག་དེ། ད་གུང་ཁྲན་ཏང་གི་དབང་བསྒྱུར་བྱེད་པའི་རྒྱ་ནག་དེ། འཛམ་གླིང་གི་ཞི་བདེ་དང་སྲུང་སྐྱོབ་ལོ་ཉེན་ཁ་ཆེན་པོ་བྱུང་ཡོད་པ་ངོས་འཛིན་དེ་གསལ་གསལ་འགྲོ་གི་ཡོད་རེད། གསལ་གསལ་འགྲོ་གི་འདུག་དེ་འདྲ་ཡིན་ཙང་ཨ་ནི་ང་རང་ཚོ་བོད་མིའི་ཐོག་ལ་ཡིན་པ་ཡིན་ནི་ཡང་གཅིག་གི་བོད་མི་བོད་ཀྱི་གནད་དོན་ཐོག་ལ་ཡིན་ནི་ཡང་ད་ཞུ་གཏུག་བྱེད་ཡ་དང་དེ་འདྲའི་གི་གཅིག་གི་ལམ་དེ་ལམ་དེ་མང་རུ་ད་རྒྱ་ཆེ་རུ་འགྲོ་གི་ཡོད་པ་སོགས་ཀྱི་ངས་མཐོང་གི་འདུག་ད་ཡིན་ནི་ངའི་བསམ་ཚུལ་གཙོ་བོ་གཅིག་ག་རེ་ཡོད་ཟེར་ན་ང་ཚོ་བོད་དོན་བོད་ཀྱི་རྩ་དོན་དང་བོད་མི་གི་འཐབ་རྩོད་དང་འབྲེལ་བའི་གི་ང་རང་བསམ་ཚུལ་ལོ། ད་ད་ལྟ་ཡིན་ན་རྒྱ་ནག་ཐོག་ལོ་སྲིད་ཇུས་འཛིན་ཡ་དེ་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡིན་པ་ཡིན་ནི་ཨ་མི་རི་ཀས་གཙོས་པའི་ཡུ་རོབ་རྒྱལ་ཁབ་མང་ཆེ་གི་ད་རྒྱ་ནག་དེ་རྒྱལ་སྤྱིའི་གི་ཞི་བདེ་དང་གསུམ། ཞི་བདེ་དང། སྲུང་སྐྱོབ་ལ་ཉེན་ཁ་ཡོད་པ་ཅིག་ངོས་འཛིན་བྱེད་དུས་སྐབས་ལོ་ཨ་ནེ་གཅིག་གིས། ནུབ་ཕྱོགས་རྒྱལ་ཁབ་དེ་ཚོས་ཁོ་རང་ཚོ་རང་གི་ཁེ་ཕན་ཐོག་ནས་ནི་རྒྱ་ནག་ལོ་སྲིད་ཇུས་འགྱུར་བ་བཏང་ཡག་དང་སྲིད་ཇུས་འཛིན་ཡག་དེ་ཁོ་རང་ཚོ་ཁེ་ཕན་ཐོག་ལོ་རན་པ་ཅིག་དང་དགོས་པ་ཅིག་ཁོ་རང་ཚོ་སྲིད་ཇུས་དེ

ཕ་གི་གི་དཀའ་རྙོག་དེ་དམག་འཁྲུག་གི་དཀའ་རྙོག་སངས་ཡ་སངས་ཡ་ལོ། མཐའ་མ་མཐའ་མའི་ལམ་དེ་ནི་རྒྱལ་ཁབ་ཅིག་གི་ས་ཁུལ་དེ་ནང་ལོ་རྒྱལ་ཁབ་གཉིས་དགོས་ཀྱི་འདུག་གཅིག་ཨི་སི་རཱ་ཨེལ་གཅིག་པཱ་ལི་སི་ཏི་ནིན་གྱི་རྒྱལ་ཁབ་ཅིག་དགོས་ཀྱི་འདུག་ད་ཡིན་ན་ཡང་བསམ་ཚུལ་དེ་ཡོད་རེད་ས་ཕ་གི་པ་ལི་སི་ཐན་གི་རྒྱལ་ཁབ་ཅིག་ག་འདྲ་སི་བྱས་ཏེ་བསྐྲུན་དགོས་རེད་ཟེར་ལབ་ག་འགྲོ་དུས་སྐབས་ལོ། པ་ལི་སི་ཐན་ཁོ་རང་ཚོ་ནང་ཁུལ་ནང་ལོ་ད་ཤོག་ཁ་མང་པོ་བྱེད་ཨ་ནི་གཅིག་གི་ཚང་མའི་གི་ཆ་འཇོག་བྱེད་ཡ་དང་ངོས་འཛིན་བྱེད་ཡ་དང་ལང་གཅིག་གི་སྒྲིག་འཛུགས་བཟོ་འདྲ་གཅིག་ཡག་པོ་བྱེད་ཟིན་མ་ཐུབ་པ་བྱེད་དེ་འདྲ་ཡིན་ཙང།

བོད་ཀྱི་གནད་དོན་ཐོག་ལོ་ང་རང་ཚོ་ནང་དེ་ཚགས་ཚུད་པོ་བྱེད་དང་ཨ་ནེ་གཅིག་འཆམ་མཐུན་བྱེད་དང་ཨ་ནེ་གཅིག་གི་ལས་འགུལ་དང་རྡོག་རྩ་གཅིག་སྒྲིལ་བྱས་ཏེ་ནུས་པ་མཉམ་སྤུངས་བྱེད་དེ་ལས་ཀ་བྱེད་ཐུབ་པ་ཡིན་ན་ང་ཚོའི་གི་སྤྱི་ཚོགས་ཡག་པོ་ཅིག་བསྐྲུན་ཐུབ་པའི་ན་བོད་པའི་གི་བོད་མི་གི་སྤྱི་ཚོགས་ཡག་པོ་ཅིག་བསྐྲུན་ཐུབ་པའི་ན་ནམ་ཞིག་རྒྱ་ནག་ལོ་ཅིག་གིས་འགྱུར་བ་ཆེན་པོ་ཅིག་འགྲོ་བའི་སྐབས་ལ། བོད་དོན་ལ་རྒྱབ་སྐྱོར་རག་ཡག་གི་རག་ཡག་གི་རེ་བ་ཆེན་པོ་ཡོད་རེད། ཨ་ནི། རེ་བ་དེ་ད་ལྟ་ཡང་རྒྱལ་སྤྱིའི་ནང་ལ་ཨ་མི་རི་ཀ་དང་ཨ་མི་རི་ཀ་གཙོས་པའི་གི་ནུབ་ཕྱོགས་རྒྱལ་ཁབ་ནང་ལ་ད་བོད་མི་དེ་ཚོས་གི་བྱེད་ཐུབ་པ་འདུག་འཇོན་པ་འདུག་ཁོ་ཚོས་གི་འགྲུབ་ཐུབ་པ་འདུག་ཟེར་ཏེ་ཁོ་རང་ཚོ་ལ་ཡིད་ཆེས་དེ་རྙེད་པ་ཡིན་ན་རྒྱབ་སྐྱོར་དེ་ཙམ་གི་ཤུགས་ཆེ་རུ་འགྲོ་གི་རེད། དེ་འདྲ་ཡིན་ཙང་ད་ལྟའི་དུས་སྐབས་ལ་ང་རང་ཚོ་ང་རང་ཚོ་གི Home Work ནང་སྦྱོང་དེ་ཡག་པོ་ཞིག་ང་རང་ཚོ་ནང་ཁུལ་ཚགས་ཚུད་པོ་དང་འཆམ་མཐུན་ཡོད་པ་ཞིག་བཟོ་ཡག་དེ་གནད་འགག་ཆེན་པོ་ཆགས་བཞག་བསམ་གི་འདུག། འོ་ལགས་སོ་སྐུ་ངོ་དུས་ཚོད་རྐྱེན་པས་ངས་ལས་རིམ་ད་ག་མཚམས་བཞག་དགོས་ཆགས་སོང་གོང་དུ་སྐུ་ངོ་ད། ལམ་སྟོན། བཀའ་སློབ། ཨ་ནི་ལྷག་པར་དུ་མན་ངག་ལྟ་བུ་མང་པོ་ཅིག་གི་བཀའ་ལན་ཕེབས་སོང་དེ་གའི་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཨ་ནི། ད་རིང་ང་ཚོ་བགྲོ་གླེང་མདུན་ལྕོག་གི་ལས་རིམ་ད་ག་མཚམས་བཞག་གི་ཡིན་གོང་དུ་བཀའ་མོལ་ཞུས་བཀའ་འདྲི་ཞུ་ས་དེ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡུ་རོབ་སྐུ་ཚབ་ཟུར་པ་སྐུ་ངོ་སྐལ་བཟང་རྒྱལ་མཚན་ལགས་ཡིན་སྐུ་ངོ་དུས་ཚོད་གནང་བ་ཐུགས་རྗེ་ཆེ།